ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དང་པོའི་ཚེས་ཉེར་གཅིག། རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་གོ་སྒྲིག་གནང་མཁན་དོན་འགྲུབ་རྣམ་རྒྱལ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཆིབས་ཞལ་བསྒྱུར་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་གནས་སྤོ་བྱེད་དུ་བཅུག་པའི་མི་དམངས་ཚོའི་འཚོ་གནས་དང་མདུན་ལམ་བརྟན་པོ་མེད་པའི་སྐོར་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་གི་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རིང་མིན་བོད་དོན་རྒྱབ་སྐྱོར་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཇིམ་མེག་གྷོ་ཝན་ལགས་ནེའུ་ཡོག་ཏུ་ཨ་རིའི་བོད་མིའི་བདེ་དོན་དང་ཨ་རིའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་གྱི་སྐོར་ལ་གཏམ་བཤད་གནང་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། ཉེ་ཆར་མཚོ་སྔོན་ཞིང་ཆེན་མི་དམངས་འཐུས་མི་དང། མཚོ་སྔོན་ཞིང་ཆེན་གྱི་ཆབ་སྲིད་གྲོས་ཚོགས་ཀྱི་འགོ་ཁྲིད་བཅས་བདམས་ཏེ། སྐབས་གསར་པའི་འགོ་ཁྲིད་འཕོ་འགྱུར་གྱི་ཐད་ལ་རྒྱ་བོད་གནད་དོན་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།

ད་རེས་གོང་ས་མཆོག་གནས་མཆོག་རྡོ་རྗེ་གདན་ནས་ག་ཡ་གནམ་ཐང་དུ་ཆིབས་བསྒྱུར་གནང་སྐབས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་ཕོ་བྲང་གི་རྒྱལ་སྒོའི་ཉེ་འཁྲིས་དང་ཕེབས་ལམ་གཡས་གཡོན་དུ་ཕྱི་ནང་གི་དད་ལྡན་པ་བརྒྱ་ཕྲག་མང་པོས་ལག་ཏུ་མེ་ཏོག་བདུག་སྤོས་དང་དཀར་གཙང་མཇལ་དར་སོགས་ཐོགས་ཏེ་མཇལ་ཁ་དང་ཕེབས་སྐྱེལ་ཞུས་ཡོད་པ་རེད་སྐབས་དེར་དད་ལྡན་པ་ཁག་ཅིག་ལ་ད་རེས་གནས་ཁྱད་པར་ཅན་འདིར་ཁྱོན་ལོ་གསུམ་མ་ཟིན་ཙམ་གྱི་རྗེས། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་བཀའ་དྲིན་བསྩལ་བ་དང་ཁོང་གི་ཞལ་མཇལ་ཡང་ཡང་ཐོབ་པར་སེམས་ཚོར་ཇི་འདྲ་བྱུང་མིན་ཐད་བཅར་འདྲི་ཞུས་པར་རྒྱ་གར་བྱང་ཕྱོགས་སྦིར་ནས་ཡིན་པ་རང་ལོ་བརྒྱད་ཅུ་སོན་པ་ཨ་མ་མཚམས་གཅོད་ལགས་ཀྱིས་ལོ་མང་རྗེས་སུ་གནས་རྩ་ཆེན་འདིར་གོང་ས་མཆོག་མཇལ་བར་དགའ་ཚོར་དང་བསོད་བདེ་ཆེན་པོ་བྱུང་སོང་ཞེས་གསུང་གི་འདུག།
ང་གནས་ཆེན་རྡོ་རྗེ་གདན་ལ་སླེབས་ཐུབ་ཡག་དེ་ཚོ་དང་ནི་སྐུ་མདུན་མཇལ་ཡག་ར་ཡ་ལོ་མང་པོ་རྒྱུད་ལ་གནས་རྗེས་ཡ་ར་ཡ་དེ་ཚོ་དཔེ་བསོད་བདེ་ཆེན་པོ་རེད་དཔེ་སེམས་པ་སྐྱིད་པོ་བྱུང་གི་འདུག་ནས་སྤུ་གུ་དེ་ཚོས་དེ་ནས་གནས་སྐོར་ལ་ཁྲིད་ན་ནས་དཔེ་ཡག་པོ་བྱུང་སོང་ང་རང་དཔེ་སེམས་པ་སྐྱིད་པོ་བྱུང་སོང། ཡང་རྒྱ་གར་ལྷོ་ཕྱོགས་མོན་གྷོར་ནས་ཡིན་པ་ཚེ་རིང་རྡོ་རྗེ་ལགས་ཀྱིས་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་དུས་ཡུན་རིང་པོའི་རྗེས་སུ་གོང་ས་མཆོག་གི་གསུང་ཆོས་དང་ཞལ་མཇལ་ཡང་ཡང་ཐོབ་པར་དགའ་ཚོར་ཆེན་པོ་བྱུང་སོང་ཞེས་གསུང་གི་འདུག། པའི་སོ་སོ་སེམས་པ་དགའ་སྣང་དང་དཔེ་མི་སྲིད་བྱུང་ལོ་ལྟར་ལོག་འགྲོ་བྱ་ནི་མཇལ་ཁ་མ་རག་དེ་ནས་མཇལ་ཁ་ཅིག་རག་དེ་ནས་ཁྱི་ནས་འདིའི་རྗེས་ལ་གསུང་ཆོས་ཚར་རྗེས་ལ་དེ་ནས་དེ་མཆོད་རྟེན་ཆེན་པོ་ཁྲིད་ལ་དེ་ནས་ཁྱོད་ནས་ཡང་བསྐྱུར་ཞབས་སུ་བཀོད་འདི་ལས་ཡང་བསྐྱུར་ཅིག་མཇལ་ཁ་རག་དཔེ་མི་སྲིད་ང་རང་བསོད་ནམས་ཆེན་པོ་ཞིག་ཡིན་ཕྲུ་གུ་ཡོད་དུས་རྒྱུན་དུ་དཔེ་ལྟ་ད་རེས་འདྲ་ཆགས་ཆེ་ནང་ངེས་དུས་རྒྱུན་དུ་ཁོ་རང་ཕོ་བྲང་རང་ལ་སྐོར་ར་བརྒྱབ་ནས་བསྡད་ཞོག་ཁ་ཆུ་ཟིལ་ཞི་བ་ལ་ནང་བསྟན་ཁོང་པས་ཞག་འདྲེ་བོ་བྱས་ང་རང་སེམས་པ་ཁོང་མཇལ་རང་སེམས་པ་སྐྱོ་ནས་མིག་ཆུ་ཤོར་འདི་དེ། ཡང་རྒྱ་གར་བྱང་ཤར་རྡོ་རྗེ་གླིང་ནས་ཕེབས་པའི་ཆོས་ཞུ་བ་པ་སངས་སྒྲོལ་མ་ལགས་ཀྱིས། རྒྱལ་བ་བསྟན་འཛིན་རྒྱ་མཚོའི་ཐུགས་རྗེ་བཀའ་དྲིན་ལ་ང་ཚོ་མི་མང་ཚང་མ་ལ་མཇལ་ཁ་རག་སོང་ཨ་ནི་གཞུང་གི་མི་དེ་ཚོ་དཔེ་ཡག་པོ་འདུག་ང་ཚོ་ལ་དཔེ་ཞབས་ཕྱི་ཡག་པོ་ཞུ་གི་འདུག་ཨ་ནི་མི་མང་ཚོ་ག་དུས་ཡིན་ན་འཆམ་པོ་བྱེད་ནས་བཞུགས་རོགས་གནང་རེད་བ་གཅིག་གི་གཅིག་ལ་རོགས་པ་བྱེད་མ་ཐུབ་ན་གནོད་མ་སྐྱེལ་གནང་རོགས་གནང་རེད་བ། Main ང་ཚོ་བྱང་ཆུབ་སེམས་དེ་གལ་ཆེན་པོ་རེད་ད་སྐུ་མདུན་ག་རེ་གསུངས་པ་དེ་ང་རང་ཚོས་སྡུག་ཆ་དེ་འདིར་བཞག་ནས་འགྲོ་དགོས་རེད་མ་གཏོགས་ཡང་དེ་དེ་ར་རང་འཇགས་རང་ཁྱེར་ནས་ཕྱིན་ན་ཡག་པོ་ཡོད་མ་རེད་རེད་བ། ཨ་ནི་ད་ཞེ་དྲག་ད་ང་ཞུ་ཡག་མེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་ཁྱོན་ལོ་གསུམ་མ་ཟིན་ཙམ་གྱི་རྗེས་སུ་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་ཐེངས་མ་དང་པོ་བསྐྱངས་གནང་མཛད་ཡོད་པ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་བྱང་ཆུབ་སེམས་འགྲེལ་དང་སྒྲོལ་མ་ཉེར་གཅིག་གི་རྗེས་གནང་བཀའ་དྲིན་བསྩལ་ཡོད་པ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དང་པོའི་ཚེས་གཅིག་ཉིན་དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་དང་དེ་བཞིན་ཕྱི་ཚེས་བཅོ་བརྒྱད་ཉིན་སྔ་འགྱུར་རྙིང་མའི་ཆོས་བརྒྱུད་འཛིན་པ་ཡོངས་ནས ྋགོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་རེད་ཡང་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མར་མཆོག་དང་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་རྒྱ་གར་དབུས་གཞུང་ཁྲིམས་དོན་བློན་ཆེན་ཀི་རན་རི་ཇི་ཇུ་མཆོག་དང་གཞུང་འཛིན་ཆབ་སྲིད་ཚོགས་པའི་དཔོན་རིགས་རྒན་གྲས་ཁག་ཅིག་ནས་མཇལ་ཁ་ཞུས་ཡོད་པ་རེད། དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི Thailand ཝཱད་པ་དགོན་པར་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དང་འབྲེལ་བའི་དམ་ཆོས་འདུལ་བའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་ཡོད་པ་མ་ཟད་གནས་མཆོག་རྡོ་རྗེ་གདན་ནང ྋགོང་ས་ཏཱ་ལའི་བླ་མ་བོད་དང་རྒྱ་གར་གནའ་བོའི་རིག་གཞུང་ལྟེ་གནས་ཁང་གསར་སྐྲུན་གྱི་རྩིག་རྨང་འཇོག་གནང་དང་ཐུགས་སྨོན་བཀའ་དྲིན་མཛད་ཡོད་པ་སོགས་ཀྱི་མཛད་འཕྲིན་དུ་མ་ཞིག་བསྐྱངས་གནང་མཛད་ཡོད་པ་རེད་ཡང་དགའ་ལྡན་ཕོ་བྲང་དྲ་རྒྱའི་ཐོག་གནས་ཚུལ་སྤེལ་གསལ་ལྟར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཅིག་དང་རྩ་གཉིས་ཉིན་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིར་མཛད་འཕྲིན་ཁག་ཅིག་བསྐྱང་རྒྱུ་དང། ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ཧི་མ་ཅལ་མངའ་སྡེའི་རྡ་རམ་ས་ལའི་བཞུགས་སྒར་ཕོ་བྲང་དུ་ཞབས་སོར་འཁོད་རྒྱུ་ཡིན་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་མོན་གྷོར་འདོད་རྒུ་གླིང་བོད་མིའི་གཞིས་ཆགས་ནང་བསྐོང་ཚོགས་གནང་བའི་གཞི་རིམ་བར་མའི་སྤྱི་ཚོགས་ཚན་རིག་དགེ་རྒན་གྱི་བོད་ཡིག་ཟབ་སྦྱོང་དང་སམ་བྷོ་ཊའི་ཁྱབ་ཁོངས་གཞི་རིམ་འོག་མའི་དགེ་རྒན་གྱི་བོད་ཡིག་ཟབ་སྦྱོང། སློབ་ཕྲུག་གི་རིགས་ལམ་རྒྱུས་སྟོན་པ་གསོ་སྐྱོང་གི་ཟབ་སྦྱོང་བཅས་ཟབ་སྦྱོང་ཁག་གསུམ་ལེགས་པར་མཇུག་བསྒྲིལ་ཡོད་ལུགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག་དེ་ཡང་ཤེས་རིག་ལས་ཁུངས་དང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གཉིས་མཉམ་འབྲེལ་གྱི་ཐོག་ནས་ཕྱི་ཟླ་དང་པོའི་ཚེས་ལྔ་ནས་བཅོ་བརྒྱད་བར་ཟབ་སྦྱོང་ཁག་གསུམ་གོ་སྒྲིག་གནང་ནས་ཕྱི་ཚེས་བཅོ་བརྒྱད་ཕྱི་དྲོ་མཇུག་བསྒྲིལ་འདུག་ལ། མཇུག་བསྡོམས་ཀྱི་མཛད་སྒོའི་སྐུ་མགྲོན་གཙོ་བོར་འབྲས་སྤུངས་མཁས་མང་བློ་གསལ་བྱེ་བའི་གླིང་གྲྭ་ཚང་གི་མཁན་རིན་པོ་ཆེ་རྗེ་བཙུན་བློ་བཟང་བསམ་གཏན་མཆོག་གིས་དབུས་པའི་ཕྱག་མཛོད་དགེ་བཤེས་ལྷ་རམས་པ་བསྟན་འཛིན་སྙན་གྲགས་ལགས་དང་ཟབ་སྦྱོང་སློབ་ཁྲིད་གནང་མཁན་དགེ་བཤེས་ལྷ་རམས་པ་ལུང་རྟོགས་ཤེས་རབ་ལགས། སྦིར་དཔལ་ལྡན་རྣམ་རྒྱལ་ལགས། སློབ་གྲྭ་གསུམ་གྱི་ལྟ་གྲུབ་དགེ་རྒན་བཅས་ཚོགས་ཕེབས་གནང་ནས་ཟབ་སྦྱོང་གི་ཐོག་མར་ཤེས་རིག་བོད་ཡིག་ཤེས་ཡོན་འགན་འཛིན་དངོས་གྲུབ་བསྟན་པ་ལགས་ཀྱིས་ཟབ་སྦྱོང་ཁག་གསུམ་ཡོད་པ་ལས་དང་པོར་གཞི་རིམ་བར་མའི་སྤྱི་ཚོགས་ཚན་རིག་དགེ་རྒན་གྱི་ཟབ་སྦྱོང་དུ་ཚོགས་བཅར་བ་མི་གྲངས་ཉི་ཤུ་རྩ་གཅིག་དང། གཞི་རིམ་འོག་མའི་ཟབ་སྦྱོང་དུ་ཚོགས་བཅར་བ་མི་གྲངས་བཅོ་བརྒྱད། སློབ་ཕྲུག་གི་ཟབ་སྦྱོང་དུ་ཚོགས་བཅར་བ་མི་གྲངས་བཞི་བཅུ་ཞེ་གཉིས་ཡོད་པ་དང། དགེ་རྒན་གྱི་ཟབ་སྦྱོང་ཁག་གཉིས་ཀྱི་དམིགས་ཡུལ་གཙོ་བོ་དེ་ནི་བོད་ཡིག་གི་གནས་ཚད་ཡར་རྒྱས་གཏོང་རྒྱུ་དང། སློབ་ཕྲུག་གི་ཟབ་སྦྱོང་ནི་རིགས་ལམ་གྱི་ཐོག་ཆེད་སྦྱོང་གནང་རྒྱུ་དེ་ཡིན་ལུགས་གསུངས་བཞག། ཡང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་ཕྱག་མཛོད་དགེ་བཤེས་ལྷ་རམས་པ་བསྟན་འཛིན་སྙན་གྲགས་ལགས་ཀྱིས་ད་ལྟ་ཟབ་སྦྱོང་ཚོགས་བཅར་བ་གསུམ་ནས་ཟབ་སྦྱོང་འདི་ཕན་ཐོགས་ཆེན་པོ་བྱུང་ཡོད་པ་དང། དེ་ཡང་སོ་སོ་རང་ཉིད་ལ་ཕན་ཐོགས་བྱུང་བ་ཙམ་མ་ཟད། སོ་སོར་ཕན་ཐོགས་བྱུང་བ་དེ་གཞན་ལ་བརྒྱུད་སྤེལ་བྱ་རྒྱུའི་དམ་བཅའ་བཞག་པ་དེས་ང་ཚོ་གོ་སྒྲིག་དང་མཐུན་སྦྱོར་བ་ཚང་མར་དགའ་པོ་བྱུང་ལ། ལས་གཞི་འདི་ལྟ་བུ་ནི ྋསྐྱབས་མགོན་རྒྱལ་བ་རིན་པོ་ཆེན་གྱི་ཐུགས་བསྐྱེད་ཀྱི་དགོངས་གཞི་ལྟ་བུ་ཞིག་ཆགས་ཡོད་ཅེས་ཁོང་གིས་གསུངས་བཞག་ཡང་ཕྱི་ཚེས་བཅུ་དགུ་ཞོགས་པར་ཟབ་སྦྱོང་ཚོགས་བཅར་བ་རྣམས་ལ་འབྲས་སྤུངས་ཚོགས་ཆེན་མཁན་པོ་ཁྲི་པ་དཀོན་མཆོག་པ་སངས་མཆོག་གིས་དགེ་སློབ་ཡོངས་ལ་བླང་དོར་བཀའ་སློབ་ལམ་སྟོན་ཟབ་རྒྱས་གནང་བའི་གནས་ཚུལ་འདུག་ཡང་གནས་ཚུལ་གཞན་ཞིག་ནང། བོད་ཀྱི་ཉིང་ཁྲི་ཕྱོགས་སུ་ཡོད་པའི་མགྱོགས་ལམ་གྱི་ཕུག་ལམ་ཁར་གངས་རུད་བརྒྱབ་ནས་འདས་གྲོངས་སུ་ཕྱིན་པའི་མིའི་གྲངས་འབོར་དེ་འཕར་ནས་ད་ཆ་ཉི་ཤུ་རྩ་བརྒྱད་ལ་སླེབས་འདུག་བོད་ཀྱི་ཉིང་ཁྲི་ཕྱོགས་སུ་ཡོད་པའི་མགྱོགས་ལམ་ཞིག་གི་ཕུག་ལམ་གྱི་ཕྱི་རོལ་དུ་གངས་རུད་བརྒྱབ་པ་དེས་མགྱོགས་ལམ་དེའི་ཐོག་སྐྱོད་མཁན་རླངས་འཁོར་ཁག་ཅིག་ས་འོག་ཏུ་ཚུད་པའི་གནས་སྟངས་བྱུང་ཡོད་སྟབས་མྱུར་སྐྱོབ་ལས་དོན་མུ་མཐུད་སྤེལ་བཞིན་ཡིན་པ་དང་བསྟུན། ད་ཆ་རྐྱེན་འདས་སུ་ཕྱིན་པའི་མིའི་གྲངས་འབོར་ཡར་འཕར་ནས་མི་ཉི་ཤུ་རྩ་བརྒྱད་བར་སླེབས་བཞག་ད་དུང་མི་བརྒྱད་གར་སོང་ཆ་མེད་དུ་གྱུར་ཡོད་པ་རྒྱ་ནག་གཞུང་གིས་ཁ་སང་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་འདུག་རྒྱ་ནག་གཞུང་འབྲེལ་གསར་ལམ་དུ། དོན་རྐྱེན་བྱུང་ས་ནས་འདིའི་སྐོར་བརྙན་པར་བརྒྱབ་པའི་ནང་བལྟས་པ་ཡིན་ན། བོད་རང་སྐྱོང་ལྗོངས་ཟེར་བའི། སྨན་གླིང་རྫོང་ནས་ཉིང་ཁྲི་གྲོང་ཁྱེར་ལ་བསྐྱོད་སའི་མགྱོགས་ལམ་དེའི་ཕུག་ལམ་གྱི་ཁར། གངས་རུད་ཤུགས་ཆེན་པོ་བརྒྱབ་བཞག། གཟའ་མིག་དམར་ཉིན་གྱི་དགོང་མོར་མགྱོགས་ལམ་དེའི་ཕུག་ལམ་གྱི་ཁར། འཁྱགས་རོམ་འདྲེས་པའི་གངས་རུད་ཤུགས་ཆེན་པོ་བརྒྱབ་ནས། རླངས་འཁོར་ནང་དུ་ཡོད་པའི་ཁ་ལོ་བ་གཙོས་པའི་མི་ཚོ་ཡར་མར་འགྲུལ་བསྐྱོད་མ་ཐུབ་པ་བྱུང་ཡོད་པ་དང། དེའི་ནང་གི་མི་མང་པོ་ནི། རྒྱ་ནག་གི་དཔྱིད་ཀའི་ལོ་སར་གཏོང་ཆེད་སོ་སོའི་ནང་དུ་ལོག་མཁན་ཤ་སྟག་ཡིན་འདུག། རྒྱ་ནག་གཞུང་གིས་མྱུར་སྐྱོབ་མི་སྣ་ཆིག་སྟོང་ཙམ་དང། དེ་བཞིན་མྱུར་སྐྱོབ་ཛ་དྲག་རླངས་འཁོར་བཅུ་གྲངས་ཙམ། གཞན་ཡང་རྒྱ་ནག་དབུས་ཀྱི་ཛ་དྲག་འཛིན་སྐྱོང་ལྷན་ཁང་ནས་རུ་ཁག་ཅིག་རོགས་རམ་ལ་མངགས་གཏོང་གིས་མྱུར་སྐྱོབ་ཀྱི་ལས་དོན་ཤུགས་སྣོན་བརྒྱབ་བཞིན་ཡོད་པ་རྒྱ་ནག་གཞུང་ཕྱོགས་ཀྱིས་བརྗོད་ཡོད་པ་རེད། ད་ལྟའི་ཆར་གོད་ཆག་འདིའི་ཁྲོད་རྐྱེན་ལམ་དུ་བྱུང་བའི་མི་ཉི་ཤུ་རྩ་བརྒྱད་ཀྱི་ཁྲོད་བོད་པ་ཡོད་མེད་ནི་གནས་ཚུལ་གང་ཡང་ཤེས་རྟོགས་མེད་པ་རེད། བོད་ཀྱི་ཉིང་ཁྲི་ནི་རྒྱ་མཚོ་ནས་མཐོ་ཚད་མི་ཀྲེར་སུམ་སྟོང་བཅུ་མེད་བཞི་བཅུ་ཙམ་གྱི་ས་ལ་ཆགས་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱལ་ས་ལྷ་ས་ནས་སྒོ་མོ་ཕྱེ་བའི་མགྱོགས་ལམ་དེ་བརྒྱུད་ནས་ཆུ་ཚོད་ལྔ་ཙམ་མ་གཏོགས་འགྲོ་དགོས་རྒྱུ་མེད་པ་རེད། དགུན་ཁའི་དུས་སུ་མཚན་མོའི་གནམ་གཤིས་ནི་གྲང་ཚད་ནི་ཀླད་ཀོར་ནས་མར་ཆག་ནས་ཧ་ཅང་གྲང་མོ་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གཞུང་གིས་བོད་སྟོད་སྤུ་རང་ཁུལ་དུ་ཆུ་མཛོད་གསར་པ་བརྒྱབ་བཞིན་ཡོད་ལུགས་རྒྱ་གར་གྱི Times of India ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་ཉེ་བའི་ཆར་བཅོས་མའི་རྒྱུ་སྐར་གྱི་སྣང་བརྙན་ཐོག་ནས་ར་སྤྲོད་བྱུང་བར་གཞིགས་ན། རྒྱ་ནག་གིས་སྤུ་རང་རྫོང་ཁུལ་རྨ་བྱ་གཙང་པོའི་ཐོག་ཆུ་མཛོད་གསར་པ་བརྒྱབ་བཞིན་ཡིན་པ་དང། ཆུ་མཛོད་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་ལྔ་པ་ནས་བཟུང། བོད་དང་རྒྱ་གར། བལ་ཡུལ་བཅས་དང་ཉེ་བའི་ས་ཁུལ་དུ་བརྒྱབ་བཞིན་ཡོད་འདུག་བོད་ཀྱི་གཙང་ཆུ་རྨ་བྱ་གཙང་པོ་ནི། བོད་ནས་བལ་ཡུལ་གྱི་གཙང་ཆུ་ཀར་ནཱ་ལི་ཞེས་པ་ནང་རྒྱུག་གི་ཡོད་པ་དང་དེ་རྗེས་བལ་ཡུལ་ནས་རྒྱ་གར་གྱི་ཆུ་མོ་གངྒཱ་ནང་ལ་འདྲེས་ནས་རྒྱུག་གི་ཡོད་སྟབས། ཆུ་མཛོད་དེས་ཁྱིམ་མཚེས་ཡུལ་གྲུ་དེ་གཉིས་ལའང་གནོད་ཀྱི་ཡོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་པར་གཞིགས་ན། ཆུ་མཛོད་གསར་པ་དེས་འཛམ་གླིང་ནང་གི་ཆུ་ཤུགས་གློག་ཁང་ཆེ་ཤོས་འབྲི་ཆུ་འགག་གསུམ་ལས་ལྷག་པའི་གློག་མཁོ་འདོན་ཐུབ་པའི་ནུས་པ་ཡོད་ལུགས་འགྲེལ་བརྗོད་བྱས་འདུག་ཁ་སང་ཨ་མི་རི་ཀ་དང་ཕི་ལི་པིན་ནས་རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོ་ཐེ་བའི་མངའ་ཁུལ་གྱི་སྒྲིག་སྲུང་གི་ཐོག་བློ་འཚབ་ཡོད་པ་རྣམས་སེལ་ཐབས་སུ་སྒྲིག་སྲུང་ཐོག་ཕན་ཚུན་མཉམ་ལས་ཀྱིས་ཕྱག་ལས་གནང་རྒྱུའི་ཐོག་ལ་ནུས་མཐུ་སྤེལ་རྒྱུར་ཁས་ལེན་གནང་བཞག་དེ་ཡང་ཁ་ས་ཕ་རན་སི་གསར་འགྱུར་ལས་ཁང་གི་གནས་ཚུལ་སྤེལ་བར་གཞིགས་ན། ཧྥི་ལི་ཕིན་གྱི་སྲིད་འཛིན། Ferdinand Marcos། མཆོག་གིས་སྲིད་འཛིན་ཟུར་པའི་སྐབས་ཨ་མི་རི་ཀ་དང་མི་ལོ་བཅུ་ཕྲག་བདུན་ལྷག་གི་བདེ་སྲུང་གི་ཐོག་འབྲེལ་ལམ་བཟང་པོ་ཡོད་པ་དེ་ཉམས་ཆག་སུ་ཕྱིན་ཡོད་པ་དེ་སླར་གསོ་ཡོང་ཐབས་སུ་རྒྱལ་ས་མ་ནི་ལ་ནང་མཐུན་ཕྱོགས་རྒྱལ་ཁབ་ཀྱི་ཆེས་མཐོའི་བདེ་སྲུང་ལྷན་ཚོགས་ཤིག་གོ་སྒྲིག་ཞུས་ཡོད་པ་དང། ཨ་མི་རི་ཀ་དང་ཧྥི་ལི་པིན་ཟུང་འབྲེལ་གྱིས་གསར་འགོད་ལྷན་ཚོགས་ཤིག་བསྐྱངས་པའི་ནང། ཡུལ་གྲུ་གཉིས་ཀྱིས་བདེ་སྲུང་དང་རྒྱལ་སྲུང་གི་ཐོག་མཉམ་ལས་གནང་རྒྱུ་དེ། ནུས་སྟོབས་ཆེ་རུ་བཏང་ནས་མངའ་ཁུལ་དུ་བདེ་སྲུང་གི་ཉེན་ཁ་གསར་པ་ཡོང་བཞིན་པ་དེར་གནད་ལ་སྨིན་པའི་གདོང་ལེན་གནང་རྒྱུ་ཡིན་ལུགས་གསུངས་བཞག་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་ཤར་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ལས་དོན་དྲུང་ཆེ་ཕྱག་རོགས། Daniel། ཀིར་ཏན་བིང་ལགས་ཀྱིས་ཧྥི་ལི་པིན་དང་ལྷན་དུ་གྲོས་མོལ་གནང་པའི་སྐབས་གཙོ་བོ་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་དང་འབྲེལ་བའི་སྐོར་གྲོས་མོལ་ཞུས་པ་ཡིན་ལ་གནད་དོན་འདི་ནི་ཧ་ཅང་གལ་ཆེན་པོ་རེད་ཅེས་གསར་འགོད་ལྷན་ཚོགས་ཐོག་གསུངས་བཞག་རྒྱ་ནག་དང་ཧྥི་ལི་པིན་ཡུལ་གྲུ་གཉིས་ཀྱི་དབར་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་གི་ཐོག་ལ་མཐུན་གྱི་མེད་པ་དང། རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ཕལ་ཆེ་བ་རྒྱ་ནག་ལ་ཡོད་ལུགས་བཤད་ཀྱི་ཡོད་པ་རེད། འོན་ཀྱང་རྒྱལ་སྤྱིའི་ཁྲིམས་ཁང་གིས་རྒྱ་ནག་གི་ཐོབ་ཐང་རྩོད་ལེན་བྱས་པ་དེར་གཞི་རྩ་གང་ཡང་མི་འདུག་ཞེས་ཁྲིམས་ཐག་བཅད་ཡོད་པ་རེད། ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་གི་ཐོག་ལ་རྒྱ་ནག་དང་ཧྥི་ལི་ཕིན་ཙམ་མ་ཡིན་པར་ཝེ་ཏི་ནམ་དང་མ་ལེ་ཤི་ཡ། འབུར་ནེ་སོགས་ཀྱིས་ཀྱང་རྩོད་ལེན་བྱེད་ཀྱི་བྱེད་བཞིན་པ་རེད། ཨ་མི་རི་ཀ་དང་ཧྥི་ལི་ཕིན་གྱི་དབར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་བདེ་སྲུང་མཉམ་ལས་གནང་རྒྱུའི་གན་ཡིག་འཇོག་གནང་ཡོད་པ་དང། གན་ཡིག་གི་འབྲུ་དོན་གཞིར་བཟུང་ཡུལ་གྲུ་གཉིས་ཀྱི་དབར་འདི་ལོའི་ལོ་དཀྱིལ་དུ། མངའ་ཁུལ་གྱི་བདེ་སྲུང་གི་ཐོག་ལ་གྲོས་མོལ་གནང་གི་ཡིན་འདུག་ལ། ད་ལྟ་ནས་ཡུལ་གྲུ་གཉིས་ཀྱིས་གྲོས་གཞི་གྲ་སྒྲིག་གནང་བཞིན་ཡིན་པའི་གནས་ཚུལ་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་གནས་སྤོས་བྱེད་དུ་བཅུག་པའི་མི་དམངས་ཚོའི་འཚོ་གནས་དང་མདུན་ལམ་བརྟན་པོ་མེད་པ། འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཉེ་ལམ་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ནང་གནས་ཚུལ་སྤེལ་བའི་ནང། གཞུང་གིས་སྲིད་ཇུས་རིམ་པར་བརྟེན་ནས་མཐའ་མཚམས་ས་ཁུལ་གྱི་མི་དམངས་ཚོའི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་འདུག་པ་དང། ད་དུང་རྒྱ་ནག་གཞུང་གིས་དབྱེ་བའི་བོད་རང་སྐྱོང་ལྗོངས་ཀྱི་གཙོ་འཛིན་ཡན་ཅིན་ཧའེ་ཡིས། འདས་པའི་ལོ་ལྔའི་ནང་ང་ཚོའི་མེས་རྒྱལ་སྲུང་སྐྱོབ་ཀྱིས་མཐའ་མཚམས་ཁུལ་དུ་གནས་སྡོད་མང་ཚོགས་ཀྱིས་བདེ་སྐྱིད་ལྡན་པའི་འཚོ་བ་རོལ་བཞིན་ཡོད་ལུགས་བརྗོད་འདུག་པ་མ་ཟད། ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་མཐའ་མཚམས་ཁུལ་དུ་གྲོང་གསེབ་དྲུག་བརྒྱ་ཉི་ཤུ་རྩ་བཞི་གསར་རྒྱག་ཟིན་ཡོད་པའི་ཁར་ད་ལྟའི་ཆར་སྤྱི་ཡོངས་ཀྱི་མཐའ་མཚམས་ས་ཁུལ་གྱི་མི་འབོར་བརྒྱ་ཆ་བཅུ་ལྷག་འཕར་ཟིན་ཡོད་ལུགས་བརྗོད་འདུག། འོན་ཀྱང་གནད་དོན་དེའི་ཐད་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི། Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་རྒྱ་དཀར་ནག་གཉིས་ཀྱི་གནད་དོན་ཐོག་ཉམས་ཞིབ་པ Antara Ghosal Singh ལགས་ཀྱིས། It is proving to be more and more unsustainable། རྒྱ་ནག་གཞུང་གིས་ས་མཚམས་ཁུལ་དུ་མང་ཚོགས་ཀྱི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བསྒྲགས་པ་འདི་ནི་ཆབ་སྲིད་ཀྱི་དྲིལ་བསྒྲགས་ཙམ་ལས་དོན་དངོས་ཐོག་རྒྱ་ནག་གཞུང་གིས་ད་བར་བོད་ནང་ཡར་རྒྱས་ཀྱི་མིང་ཐོག་ནས་འཛུགས་སྐྲུན་ལས་གཞི་མང་དག་ཞིག་སྤེལ་མུས་ཡིན་པ་འདི་དག་ནི། རྒྱུན་གནས་ཐུབ་རྒྱུ་ཁག་པོ་ཡིན་ཞིང། ལྷག་པར་དུ་མཐའ་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་སྤེལ་བཞིན་ཡོད་པ་དེ་དག་མ་འོངས་པར་སུས་བེད་སྤྱོད་གཏང་གི་ཡོད་མེད་དེ་ནི་དྲི་བ་ཆེན་པོ་ཞིག་རེད་དོན་དངོས་ཐོག་མི་མང་ཚོ་ནི་གྲོང་ཁྱེར་ལས་ས་མཚམས་ཁུལ་དུ་གནས་སྡོད་བྱེད་རྒྱུ་འདོད་པ་མེད་པ་གསལ་པོ་རེད་ལ་གལ་ཏེ་མཐའ་མཚམས་ཁུལ་དུ་གཞུང་གི་རོགས་སྐྱོར་ཆད་པ་ཡིན་ན་དཔལ་འབྱོར་ལ་དཀའ་ངལ་འཕྲད་ངེས་ཡིན། མདོར་ན་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་གནས་སྤོ་བྱེད་བཅུག་གི་ཡོད་པ་མ་ཟད་གནས་སྤོས་ཟིན་པའི་མི་མང་ཚོའི་མ་འོངས་པའི་མདུན་ལམ་དང་འཚོ་བ་བརྟན་པོ་མེད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འཕགས་བོད་ས་མཚམས་ཐོག་ཉམས་ཞིབ་གནང་མཁན་ཚེ་དབང་རྡོ་རྗེ་ལགས་ཀྱིས་རྒྱ་ནག་གཞུང་གིས་ད་ལྟ་གསར་རྒྱག་ཟིན་པའི་ས་མཚམས་གྲོང་གསེབ་དྲུག་བརྒྱ་ཉི་ཤུ་རྩ་བཞི་ལ་ཁྱོན་ཧ་ལམ་ཨ་སྒོར་ཐེར་འབུམ་བཞི་ཚེག་དྲུག་གི་འགྲོ་གྲོན་བཏང་ཡོད་པ་དང་དེའི་ནང་དུ་མཐའ་མཚམས་ས་ཐིག LAC ཉེ་འགྲམ་དུ་བརྒྱབ་ཟིན་པའི་ས་མཚམས་རིམ་པ་དང་པོ་ཡི་གྲོང་གསེབ་བཞི་བརྒྱ་ཉི་ཤུ་རྩ་བདུན་ཡོད་པ་དེ་དག་གིས་རྒྱ་གར་དང་བལ་ཡུལ་འབྲུག་བཅས་ཀྱི་ས་ཁམས་ཆབ་སྲིད་ལ་ཐད་ཀར་ཤུགས་རྐྱེན་སྤྲད་ཀྱི་ཡོད་པ་དང། ས་མཚམས་རིམ་པ་དང་པོ་ཡི་གྲོང་གསེབ་པ་ཚོར་ལོ་རེའི་ནང་རྒྱ་སྒོར་བཞི་ཁྲི་བདུན་སྟོང་ཙམ་རོགས་སྐྱོར་སྤྲད་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། ས་མཚམས་ས་ཚིགས་དང་འབྲེལ་བ་ཡོད་པའི་གྱི་འབྱོར་འབྲིང་གྲོང་ཚོ་འདི་ཚོ་ནང་ལོགས་ལ་ཡ་ཨ་ནས་རྒྱ་ནག་གཞུང་ལས་ངེས་དོན་ཚོ་ལ་རྒྱ་ནག་གཞུང་ཚོ་ལ་ཅིག་གུས་བོར་སྤྲད་ཡ་ཡིན་པ་ཡིན་ནས་སྐྱོབ་གསོ་སྤྲད་ཡ་ཡིན་ནས་མང་བ་དང་དོ་སྣང་མང་བ་དང་འགྲོ་སོང་མང་བ་བཏང་དུས་ཙམ་པ་འདི་ཐབས་ཇུས་དང་དམག་དོན་གོང་དུ་ཞུགས་ཡ་ནས་ཅིག་རོགས་དེ་ཚོ་དང་ཐད་ཀར་འབྲེལ་བ་ཡོད་དུས་ཙམ་པ་ལ་ཡ་ཨ་ནས་རྒྱ་ནག་གཞུང་གི་འགྲོ་སོང་མང་བ་བཏང་གི་ཚོ་བས་ན་ཤ་ཤ་བ་ཡིན་ན་ད་མཚོ་སྣ་རྫོང

མཚོ་སྣར་ཆ་བཞག་པ་ཡིན་ན་དྲུག་བདུན་ཞིག་བརྒྱབ་བཞག་ཏོ།
མདོར་ན་མཐའ་མཚམས་གྲོང་གསེབ་དྲུག་བརྒྱ་ཉི་ཤུ་རྩ་བཞི་དེ་དག་ས་མཚམས་ས་ཁུལ་གྱི་རྫོང་ཉི་ཤུ་རྩ་གཅིག་ནང་ཚུད་ཀྱི་ཡོད་ཅིང་རྫོང་ཉི་ཤུ་རྩ་གཅིག་དེ་བོད་དང་ལ་དྭགས། བལ་ཡུལ། འབྲུག། དེ་བཞིན་ཨ་རུ་ན་ཅལ་ས་ཁུལ་བཅས་དང་ས་འབྲེལ་ཆགས་ཡོད་པ་མ་ཟད་ད་བར་ས་མཚམས་གྲོང་གསེབ་མང་ཤོས་དེ་ལྷོ་ཁ་ས་ཁུལ་གྱི་ལྷུན་རྩེ་རྫོང་དང་མཚོ་སྣ་རྫོང་བཅས་ནང་བརྒྱབ་ཡོད་པ་དང་གཞན་གཞིས་ཀ་རྩེ་དང་མངའ་རིས་དེ་བཞིན་ཉིང་ཁྲི་ས་ཁུལ་བཅས་ཀྱི་རྫོང་ཁག་ནང་མཐའ་མཚམས་གྲོང་གསེབ་ཁག་བརྒྱབ་ཡོད་པ་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས། འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་ས་མཚམས་མི་མང་གི་དཔལ་འབྱོར་ཡར་རྒྱས་ཞེས་བསྒྲགས་དགོས་དོན་ནི་ས་མཚམས་ཁུལ་དུ་གནས་སྤོས་ཟིན་པའི་མི་མང་ཚོར་དཔལ་འབྱོར་གྱི་དཀའ་ངལ་འཕྲད་པ་ཡིན་ན་མི་མང་གནས་སྡོད་བྱ་རྒྱུ་ཁག་པོ་ཆགས་ཡོད་པར་བརྟེན་ས་མཚམས་ཀྱི་དཔལ་འབྱོར་ཡར་རྒྱས་ཞེས་དྲིལ་བསྒྲགས་བྱེད་ཀྱི་ཡོད། དེར་བརྟེན་དོན་དངོས་ཐོག་ས་མཚམས་ཁུལ་དུ་གྲོང་གསེབ་གསར་རྒྱག་གི་དམིགས་ཡུལ་གཙོ་བོ་ཞིག་ནི་ས་མཚམས་ས་ཐིག་ཁ་གསལ་མེད་པའི་ས་ཆ་རྣམས་བཙན་བཟུང་བྱ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང།
ས་མཚམས་བརྟན་ལྷིང་ཡོང་བ་བྱས་ནས་ས་མཚམས་ཁག་ལ་དེ་ཁོ་ཚོ་ཁང་པ་མང་པོ་རྒྱག་ནས་ཡོད། གྲོང་པ་གྲོང་གསེབ་ཚང་མ་ས་མཚམས་ལ་ཚུར་སྤོས་ནས་ཡོད། ས་མཚམས་ཀྱི་དེ་ཐིག་དེ་བརྟན་པོ་བཟོ་ཡ་ཡིན་མདོག་མདོག་བྱེད་ཡ་བྱེད། ཁོ་གྲོང་པ་སྤོས་ཚར་བ་རེད་ས་མཚམས་ལ། ད་དེ་གྲོང་པ་དེ་ངའི་མི་རེད་བ། དེ་ནས་ངའི་ས་མཚམས་བརྟན་པོ་ཡིན་ཟེར་ཡ་འདྲ་བོ་འདྲ་བྱེད། ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་ཆགས་པ་ནས་བཟུང་རྒྱལ་ཁབ་སྐྱོང་བར་ངེས་པར་དུ་མཐའ་མཚམས་སྐྱོང་དགོས་པ་དང་མཐའ་མཚམས་སྐྱོང་བར་སྔོན་ལ་བོད་ལྗོངས་བརྟན་ལྷིང་ཡོང་བར་བྱེད་དགོས་པ་ནི་རྒྱལ་ཁབ་བདེ་འཇགས་དང་འཕེལ་རྒྱས་ཀྱི་སྤྱི་ཡོངས་དང་འབྲེལ་བ་ཡོད་ཚུལ་ཡང་ཡང་བརྗོད་དེ་ཉེ་བའི་ཆར་རྒྱ་ནག་གཞུང་གིས་འཕགས་བོད་ས་མཚམས་སུ་འཛུགས་སྐྲུན་ལས་གཞི་མང་དག་ཅིག་སྤེལ་བའི་ཁར་རྒྱལ་ཁབ་ཀྱི་ས་ཆ་སྲུང་སྟེ་བདེ་སྐྱིད་ལྡན་པའི་ཁྱིམ་གཞིས་འཛུགས་སྐྲུན་སོགས་ཀྱི་མིང་ཐོག་ནས་ས་མཚམས་ཁུལ་དུ་མི་མང་གནས་སྤོས་བྱེད་རྒྱུ་ཡི་ལས་གཞི་རྒྱ་སྐྱེད་དུ་གཏོང་མུས་ཡིན་པ་དང། གནད་དོན་དབྱེ་ཞིབ་པ་ཨན་ཏ་ར་གྷོ་སལ་ལགས་ཀྱིས་རྒྱ་ནག་གཞུང་གིས་མཐའ་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་རྒྱ་སྐྱེད་དུ་གཏོང་བཞིན་ཡོད་པ་འདི་ནི་རྒྱ་གར་ངོས་ནས་སོ་སོའི་བདེ་འཇགས་ཐོག་ཧ་ཅང་གི་སེམས་འཚབ་བྱེད་ཡུལ་གྱི་གནད་དོན་ཞིག་ཡིན་པ་འགྲེལ་བརྗོད་གནང་བྱུང། གཞན་ཡང་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས་རྒྱ་ནག་གཞུང་གིས་གསར་རྒྱག་ཟིན་པའི་མཐའ་སྲུང་གྲོང་གསེབ་དེ་དག་ནི་རྒྱ་ནག་བཅིངས་འགྲོལ་དམག་མི་ཡི་ཕོ་ཉ་ལྟ་བུ་ཞིག་ཡིན་པ་དང་གྲོང་གསེབ་དེ་དག་བརྒྱུད་ནས་ས་མཚམས་ཁུལ་གྱི་གནས་ཚུལ་ཁག་སྟབས་བདེ་པོའི་སྒོ་ནས་རྒྱ་ནག་གི་འབྲེལ་ཡོད་རྒྱལ་སྲུང་ལས་ཁུངས་ལ་འབྱོར་གྱི་ཡོད་པ་སོགས་དམག་དོན་ཐབས་ཇུས་དང་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་རིང་མོའི་བོད་དོན་རྒྱབ་སྐྱོར་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཇིམ་མེག་གྷའོན་མཆོག་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་ཆེད་དུ་གདན་ཞུ་གནང་ནས་ཨ་རིའི་བོད་མིའི་བདེ་དོན་དང་ཨ་མི་རི་ཀའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་གཏམ་བཤད་གནང་རྒྱུ་ཡིན་པའི་སྐོར་ལ་ནིའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་ཞོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་ཞུས་པའི་སྒོ་ནས། འབྱུང་འགྱུར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཉི་མའི་ཉིན། ཡུན་རིང་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི། ཇིམ་མེ་གེ་ཝན་མཆོག། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཆེད་དུ་གདན་འདྲེན་བྱས་ནས། ནིའུ་ཡོག་ཏུ་ཡོད་པའི་བོད་མི་རྣམས་ལ་ཐུག་འཕྲད་ཀྱི་སྒོ་ནས། ཨ་མི་རི་ཀའི་གཞུང་གི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་འགྲེལ་བརྗོད་དང། མི་མང་གི་དྲི་བ་དང་དགོངས་ཚུལ་བསྡུ་ལེན་གནང་གཏན་འཁེལ་ཡོད་པ་རེད་འདུག་གནས་ཚུལ་འདིའི་ཐད་ལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། ད་དེ་ཉིན་མོ་དེའི་བྱེད་སྟངས་དེ་འདྲ་ཇིམ་མེ་གེ་ཝན་ཁོ་རང་ཡིན་ན་ད་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་གྲགས་ཅན་ཤ་སྟེ་རེད་དེ་སྔ། ང་ཚོ་བོད་དོན་ཐོག་ལ་ཁོ་རང་གིས་ཅིག་རྒྱབ་སྐྱོར་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་གནང་ཡོད་རེད་ལྷག་པར་དུ་ཁྲིམས་འཆར་ཐོག་ལ་རེད་དེ་ནི་ཡིན། ད་དེ་འདྲ་ང་རང་ཚོ་གིས་དེ་འདྲ་བོད་དོན་ཐོག་ལ་ཁྲིམས་འཆར་གསར་བ་ཞིག་དེ་འདྲ་གྲོས་ཚོགས་ནང་ལ་ཡོད་རེད་ད་དེ་གང་ལྟར་ཁྲིམས་འཆར་ནང་དོན་གཅིག་དེ་བོད་རང་བཙན་དེ་ཨ་ནི་དེ་སྔ་རྒྱལ་རབས་ཀྱི་ཐོག་ནས་བོད་དེ་རྒྱལ་ཁབ་རང་བཙན་གཙང་མ་རེད་ལབ་འོ་དེ་ཁྲིམས་འཆར་དེ་ཡོད་རེད་བྱས་ཙང་དེ་དང་འབྲེལ་བའི་ཐོག་ནས་ཁོ་རང་གིས་གསུང་བཤད་གནང་ཡོད་རེད་ཨ་ནི་དེ་ཉིན་མོ་དེ་ང་ཚོ་གིས་དེ། གཅིག་གཟའ་མཇུག་སློབ་གྲྭ་གི་སློབ་ཕྲུག་ཚོ་གིས་ཁོ་རང་ཚོ་ལ་སྣེ་ལེན་ཞུ་ཡས་དང། ཨ་ནི། འདི་ལྟར་འབྲི་བ་དེ་ནི་གང་ལྟར་ཁྲིམས་འཆར་གྱི་ནང་དོན་ག་རེ་ག་རེ་ཡིན་མིན་དེ་ང་ཚོ་མི་མང་ལ་མར་གསུང་བཤད་གནང་ཡས་དང། ཨ་ནི་འདིའི་སྐབས་ལ་ང་ཚོ་བྱང་ཨ་རིའི་སྤྱི་འཐུས་རྣམ་པ་གཉིས་ཡོད་རེད་ཁོ་རང་གཉིས་ངོས་ནས་ཨ་ནི་གཅིག་བག་གསུང་བཤད་གནང་ཡས་དང་ཨ་ནི།
ད་ཐེངས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི། ཡུན་རིང་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན། ཇེམ་མེག་གྷེ་ཝན་མཆོག་ཆེད་དུ་གདན་འདྲེན་ཞུས་ནས། གཙོ་བོ་ཨ་མི་རི་ཀའི་གྲོས་ཚོགས་ནང་ལ་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་གསར་བ་ཞིག་གི་ནང་དོན་ཐད་མི་མང་ལ་གསལ་བཤད་གནང་རྒྱུ་ཡིན་པ་དང། སྐབས་དེར་བྱང་ཨ་མི་རི་ཀའི་བོད་མི་མང་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་དང། དོན་གྲུབ་ཚེ་རིང་རྣམ་གཉིས་ཀྱང་ལྷན་བཅར་ཞུ་གཏན་འཁེལ་ཡོད་པ་དང། ཉིན་དེར་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་འོག་ལ་ཡོད་པའི་གཟའ་མཇུག་བོད་ཡིག་སློབ་གྲྭའི་སློབ་མ་ཚོས་དམིགས་བསལ་གྱིས་བོད་ཀྱི་སྲོལ་རྒྱུན་གྱི་གླུ་གཞས་དང་ཞབས་བྲོ་ཁག་ཀྱང་གཟིགས་འབུལ་ཞུ་འཆར་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་བ་མ་ཟད། ཨ་རིའི་གྲོས་ཚོགས་འཐུས་མི་ཇིམ་མེག་གྷེ་ཝན་མཆོག་ནས་ད་བར་ཨ་རིའི་གྲོས་ཚོགས་ནང་དུ། བོད་དོན་ཁྲིམས་འཆར་གཏན་འབེབས་གནང་བར་རྒྱབ་སྐྱོར་གཙོ་བོ་གནང་མཁན་དང། བོད་དོན་ཐད་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཞིག་ཡིན་པ་བཅས་འགྲེལ་བརྗོད་གནང་སོང། འདས་པའི་ལོ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་དུ། བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་ཞིག་བཏོན་གནང་ཡོད་པ་དང། གྲོས་ཚོགས་གོང་འོག་གཉིས་ཀའི་ནང་དུ། ཁྲིམས་འཆར་འདིའི་ཐད། འོས་བསྡུ་བྱས་ནས་གཏན་འབེབས་བྱུང་ཚེ། རྒྱལ་ཁབ་ཀྱི་སྲིད་འཛིན་གྱིས་མཚན་རྟགས་སྐྱོན་གནང་དགོས་པ་དང། དེ་ནས་ཁྲིམས་འཆར་འདི་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ལག་བསྟར་གྱི་ཁྲིམས་ཡིག་ཞིག་ཏུ་འགྱུར་རྒྱུ་ཡིན་པ་རེད་འདུག། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཨ་རིའི་གྲོས་ཚོགས་འཐུས་མི་ཇེམ་མེག་གྷེ་ཝན་མཆོག་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཕེབས་ནས་བོད་མི་རྣམས་ལ་ཐུག་འཕྲད་གནང་མྱོང་ཡོད་པ་དང། སྐབས་དེར་ཁོང་གིས། ཁོང་དང་ལྷན་དུ་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཚབ་ཚོགས་པ་ཞིག་བོད་ནང་ལ་ལྟ་སྐོར་ལ་ཕྱིན་པའི་གནས་སྟངས་སྐོར་དང། ཨ་རིའི་གཞུང་གིས་བོད་ནང་ཕར་ཚུར་འགྲོ་འོང་གི་འདྲ་མཉམ་གྱི་ཁྲིམས་གཞི་གཏན་འབེབས་གནང་རྒྱུ་མཚོན་པའི་གནད་དོན་མང་པོའི་ཐོག་གསུང་བཤད་གནང་ཡོད་པ་མ་ཟད། བོད་མི་ཚོས་ཞུ་གཏུག་གནང་བ་རྣམས་གསན་བཞེས་གནང་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལི་ཅུན་པེར་ཡིན། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཉེ་ཆར་མཚོ་སྔོན་ཞིང་ཆེན་གྱི་མི་དམངས་འཐུས་ཚོགས་དང་མཚོ་སྔོན་ཞིང་ཆེན་གྱི་འགོ་འཛིན། མཚོ་སྔོན་ཞིང་ཆེན་གྱི་ལྟ་ཞིབ་ལས་ཁང་གི་འགོ་ཁྲིད་མཚོ་སྔོན་ཞིང་ཆེན་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་འགོ་ཁྲིད་དང། མཚོ་སྔོན་ཞིང་ཆེན་གྱི་ཆབ་སྲིད་གྲོས་ཚོགས་ཀྱི་འགོ་ཁྲིད་བཅས་བདམས་ཏེ། སྐབས་གསར་པའི་འགོ་ཁྲིད་འཕོ་འགྱུར་གྱི་ཐད་རྒྱ་བོད་གནད་དོན་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་བ་ཞིག་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།

ད་ལོའི་མཚོ་སྔོན་ཞིང་ཆེན་གྱི་འཐུས་མིའི་ཚོགས་ཆེན་གྱི་འགོ་ཁྲིད་གཞོན་པའི་ནང་དང་མཚོ་སྔོན་ཞིང་ཆེན་གྱི་འགོ་ཁྲིད་གཞོན་པའི་ནང་བོད་པ་རེ་རེ་དང་གཞན་ཡང་ཆབ་སྲིད་གྲོས་ཚོགས་འགོ་ཁྲིད་བོད་པ་དང་འགོ་ཁྲིད་གཞོན་པའི་ནང་བོད་པ་གཉིས་བཅས་བདམས་པའི་གནས་ཚུལ་ཐད་སི་པན་ནང་བཞུགས་མཁན་འགྲོ་བ་མིའི་ཐོབ་ཐང་དང་བོད་རྒྱའི་གནད་དོན་ཐོག་ལ་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་དོན་ལ།
ཚོགས་ཐང་འདི་ག་རེ་ཟེར་ཡང་ས་གནས་ཡི་གེ་དག་གཅིག་ཡོད་བོད་རང་སྐྱོང་ལྗོངས་ནང་འདྲ་མཚོ་སྔོན་ཞིང་ཆེན་ནང་འདྲ་ད་ལྟ་འཐུས་མི་ཚོགས་ཆེན་དང་རྒྱལ་ཡོངས་འཐུས་མི་ཚོགས་ཆེན་ནང་འདྲ་ཨ་ནི་ཁོ་ཞིང་ཆེན་རིམ་པ་གི་འཐུས་མི་ཚོགས་ཆེན་དེ་ཚོའི་འདེམས་འདི་འདེམས་ཡ་དང་དེ་ཚོ་ཚང་མ་ཨ་ནི་ད་ང་ཚོ་གི་ཐ་སྙད་དེ་འདེམས་ཟེར་ཡ་དང་དེ་བེད་སྤྱོད་བྱེད་ཡོད་མ་གཏོགས་ཁོ་རང་ཚང་མ་རྒྱ་ནག་དམར་ཤོག་གཞུང་གིས་གཏན་འབེབས་བྱས་ཚར་ནས་བཅུས་ནས་ཨ་ནི་མི་མང་ཡིན་ན་འདྲ་ད་འཐུས་མི་དེ་ཚོ་ཡེ་ཤུ་ལུགས་ནས་དེ་འདྲ་ཐོན་རྒྱུ་ཅིག་རེད་བ་དེ་འདྲའི་སྒང་ལ་ད་ཁོ་རང་ཚོས་སུ་ཞིག་ཐོན་ཡིན་ན་བོད་པ་སྲིད་ཇུས་དོན་ཡིན་ན་ཚང་མ་ནི་རྒྱ་ནག་གཞུང་གིས་གཏན་འབེབས་བྱས་ནི་དེ་འདྲ་རྒྱུ་ཡིན་པ་དེ་ད་གསལ་པོ་འདྲ་བོ་ཅིག་རེད་དོ། དེ་འདི་གང་ལ་བོད་ཀྱི་ཐོག་ལ་འཛིན་པའི་རིགས་དང་ནི་ས་གནས་བོད་རིགས་དེ་ཚོ་གྱི་སྐབས་སུ་བོད་པ་བོད་རིགས་ག་ཚད་ཅིག་ལ་ཡར་ལྷན་ཡོང་ཡག་དང་དེ་ཡི་ཞེ་དྲག་ཞེ་དྲག་ཅིག་བོད་ཀྱི་སྲིད་ཇུས་ལ་འགྱུར་བ་འགྲོ་མ་རེད་བསམ་གྱི་འདུག་ང་ཡིན་ན་དེ་ག་རེ་ཞུ་ན་ད་ལྟ་ཞི་ཅིན་ཕིང་གིས་ནི་སྲིད་ཇུས་བོད་གྲངས་ཉུང་མི་རིགས་ཐོག་ལ་འཛིན་པའི་སྲིད་ཇུས་དེ་གཏན་འབེབས་བྱས་ཚར་བ་ད་དེ་འདྲ་ནི་ཏང་ཨོ་ནས་ནི་ད་ད་ད་མཚོ་སྔོན་ཞིང་ཆེན་གྱི་འཐུས་མི་ཚོགས་ཆེན་གྱི་སྲིད་གྲོས་གི་ཀྲུའུ་ཞི་ལ་སོགས་བོད་པ་འདི་དེ་འདྲ་གི་ཨ་ནི། དངོས་གནས་གི་མཚོ་སྔོན་ཞིང་ཆེན་ནང་ལོག་གི་ཅིག་བོད་པ་ཐོག་ལ་འཛིན་ཡ་སྲིད་ཇུས་དང་མི་མང་ཐོག་ལ་འཛིན་ཡ་སྲིད་ཇུས་དེ་ལ་འགྱུར་བ་རྩ་ནས་འགྲོ་གི་མ་རེད་བསམ་གི་འདུག་དབུས་གཞུང་གི་སྲིད་ཇུས་དེ་དེ་ག་རང་ལག་བསྟར་བྱེད་ནུས་ཅིག་མ་གཏོགས་ཁོ་ཚོས་སྲིད་ཇུས་གཏན་འབེབས་བྱེད་ནུས་མེད་ཙང་ཨ་ནི་དཀའ་ལས་ཁག་པོ་ཡིན་གྱི་རེད་བསམ་གི།
ལགས་ལགས་སོ་ཨ་ནི་ད་ད་སྤྱི་བཏང་འཐུས་མི་ཚོགས་ཆེན་གྱི་ད་འགོ་ཁྲིད་དེ་ད་རྒྱ་མི་རང་རེད་ཤག་ནམ་རྒྱུན་ནང་བཞིན་བྱས་ད་ད་ད་ཆབ་སྲིད་གྲོས་ཚོགས་འདི་ནང་ལ་ཡང་འགོ་ཁྲིད་དེ་བོད་པ་ཅིག་བྱས་ཤག་བྱས་ཙང་དེ་གཉིས་ཀྱི་ད་གཅིག་གི་གཅིག་ལ་ཡང་རྒྱ་མི་འགོ་ཁྲིད་བྱས་གཅིག་ལ་ཡང་ཨ་ནི་བོད་པ་ཅིག་བསྐོ་ཡག་དེ་རྒྱུན་ལྡན་ད་གཅིག་བོད་ནང་ལ་ཡང་འགོ་ཁྲིད་ཡིན་ནའི་རེད་ཆབ་སྲིད་ཀྱི་གནད་འགག་ནང་ལ་ཡང་རྒྱ་མི་མ་གཏོགས་བོད་པ་བསྐོ་སྲོལ་ཡོད་མ་རེད་ད་རིང་ཆབ་སྲིད་གྲོས་ཚོགས་ཀྱི་འགོ་ཁྲིད་དེ་བོད་པ་ཅིག་བསྐོ་ཤག་དེ་ཡང་འགྱུར་བ་ར་ཅིག་གལ་སྲིད་ཡོད་ན་མེད་ན།

ད་ཁྱོད་མི་མང་གི་འཐུས་ཚོགས་ཡིན་ཟེར། དེ་འདྲ་མི་མང་གི་ཡར་འདེམས་རྒྱུ་ཡིན་ཡ་འདྲ་བོ་ཞིག་ཤེས་དགོས། དེ་ཡིན་ན་ཡང་ང་ཚོ་ཡི་ད་དེ་དེ་གང་ལ་འཐུས་ཚོགས་ནང་ལོག་ནས་ནི་ཁོ་རང་རྒྱ་ནག་གཞུང་གི་གཏན་འབེབས་བྱས་ཚར་རྒྱུ་མི་དེ་ལ་ཡིད་སྲོག་ལ་གིས་དགོས་ཡ་དེ་ལས་ཕར་སོང་ནི་གཞན་དག་ཡིད་སྲོག་ལ་གིས་ཆེ་བ་དེ་འདྲ་འདྲ་བོ་དེ་རེད། ད་དེ་ཚོས་རྒྱ་ནག་གཞུང་གི་དམར་ཤོག་གི་སྒྲིག་འཛུགས་ནི་ད་ཡིན་སོང་དུས་གང་ལ་སྲིད་གྲོས་ཟེར་ཡ་དེ་དང་ཨ་ནི་འཐུས་མི་ཚོགས་ཆེན་གཉིས་ཨ་ནི་འཐུས་མི་ཚོགས་ཆེན་དེ་ལ་དབང་ཆ་ཅིག་ཁོ་གཉིས་ཞིབ་བསྡུར་འདྲ་བོ་བྱས་ན། དབང་ཆ་ཡོད་ཡ་དང་ནི་གལ་ཆེན་པོ་ཟེར་ཡ་དེ་ནི་འཐུས་མི་ཚོགས་ཆེན་དེ་རེད་ད་སྲིད་གྲོས་ཟེར་ཡ་དེ་ཅིག་ཚོང་པ་དང་མི་སྐད་གྲགས་ཅན་དང་ད་བོད་པ་གི་ལག་ཁྱི་ལ་སོགས་པ་དེ་འདྲ་འདྲ་ནི་བཞག་རྒྱུ་རེད་བ་ད་སྲིད་གྲོས་ཟེར་དེ་ཚོ་ལ་འཐབ་ཕྱོགས་གཅིག་གྱུར་གི་སྲིད་ཇུས་སྤེལ་ཡ་གི་དེ་ཆ་ཤས་ཅིག་རེད་དེ་འདི་ང་ཁོ་གཉིས་ཆ་གི་མ་འདྲ་ས་འདྲ་བོ་ཅིག་དབང་ཆ་གང་ནས་བཤད་སོང་ན་དེ་ཟིག་ཅིག་འཐུས་མི་ཚོགས་ཆེན་དེ་དབང་ཆ་ཡོད་ཡ་དང་དེ་ཅིག་ཆབ་སྲིད་གི་ལས་འགན་ནི་ཤུགས་ཆེ་ཡ་ཡོད་ཡ་གི་རྣམ་པ་འདྲ་བོ་ཅིག་རེད་ལགས།
ལགས་ལགས་སོ། ཨ་ནི། རྩ་བའི་ད་ཁྱོན་ཡོངས་ནས་གཟིགས་ཡིན་ན། ལོ་གསུམ་འདིའི་ནང་ལ་ཡང་ཏོག་དབྱིབས་ན་ཚའི་དཀའ་ངལ་བྱུང་བ་རེད། ད་ཐག་རིང་གཅིག་རྒྱ་ནག་ནང་ལ་ཏོག་དབྱིབས་ལ་ཡང་ངོ་རྒོལ་བྱེད་མཁན་བྱུང་བ་རེད། རྒྱ་ནག་གི་གཞུང་གིས་ཨ་ནི་ཏོག་དབྱིབས་ཀླད་ཀོར་གྱི་སྲིད་ཇུས་ལ་ངོ་རྒོལ་བྱེད་མཁན་བྱུང་བ་ད་དེ་ལྷུག་རུ་བཏང་བ་རེད། གནས་ཚུལ་འགྱུར་བ་མང་པོ་ཕྱིན་ཡོད་རེད། དེ་འདི་ཙམ་ནས་ཡང།

རྣམ་པ་ཚོས་གོང་དུ་གསན་པ་དེ་ནི་ཉེ་ཆར་མཚོ་སྔོན་ཞིང་ཆེན་མི་དམངས་འཐུས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཙོ་གཞོན་པ་མཚོ་སྔོན་ཞིང་ཆེན་འགོ་འཛིན་དང་འགོ་འཛིན་གཞོན་པ་མཚོ་སྔོན་ཞིང་ཆེན་ལྟ་ཞིབ་ལས་ཁང་འགོ་ཁྲིད་མཚོ་སྔོན་ཞིང་ཆེན་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་འགོ་ཁྲིད་དང་མཚོ་སྔོན་ཞིང་ཆེན་གྱི་ཆབ་སྲིད་གྲོས་ཚོགས་འགོ་ཁྲིད་དང་འགོ་ཁྲིད་གཞོན་པ་བཅས་བདམས་ཏེ་སྐབས་གསར་པའི་འགོ་ཁྲིད་འཕོ་འགྱུར་གྱི་ཐད་ལ་བོད་རྒྱ་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་བ་ཞིག་རེད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གིས་ཉེ་ལམ་གསར་དུ་དབུ་འབྱེད་གནང་བའི། སྨོན་ལམ་རིག་ནུས་དང། མ་འོངས་བོད་ཀྱི་སྐད་ཡིག་མདུན་ལམ་ཞེས་པའི་བརྗོད་གཞིའི་ཐོག་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་སྤྱི་ཁྱབ་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་དང་ལྷན་དུ། འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

དཔེར་ན་སྨོན་ལམ App སྨོན་ལམ་མཉེན་ཆས་ལྟ་བུ་ཆ་མཚོན་པ་ཡིན་ན་ད་ལྟ་བར་དུ་མི་གྲངས་ས་ཡ་བདུན་ལྷག་གིས་ཕབ་ལེན་བྱས་ཏེ་བཀོལ་སྤྱོད་བྱེད་མུས་ཡིན་པ་རེད། ལྷག་པར་དུ་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་མཉེན་ཆས་འདི་ལྟ་བུ་མཚོན་པ་ཡིན་ན་དེང་དུས་དང་མཐུན་པའི་བོད་པའི་སྐད་ཡིག་རྒྱུན་འཛིན་བྱེད་ཡུལ་གྱི་ལས་གཞི་ཞིག་ཆགས་ཀྱི་ཡོད་པ་རེད། དེ་རིང་ང་ཚོས་གླེང་མོལ་ཞུ་ཡུལ་དེ་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་གདན་འདྲེན་ཞུས་ཡོད།

ག་འདྲའི་ཡིན་ནའི་ང་ཚོ་དེ་དཀའ་ངལ་ཆེ་ཤོས་ཅིག་ངས་དེ་མཐོང་གི་ཡོད། བྱས་དུས་འཛིན་སྐྱོང་གི་ལམ་ལུགས་དེ་ཏག་ཏག་ཅིག་མེད་པ་ལ་བརྟེན་ནས་ད་ང་ཚོ་དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་པ་ད་ལྟ་ཡིན་ནའི་ད་ག་རེད་ང་རང་དཀའ་ངལ་ཆེ་ཤོས་དེ་རེད། ལྷག་པར་དགོན་པ་ཁག་ཡིན་པ་ཡིན་ན་ཁོ་གཅིག་གི་སློབ་སྦྱོང་གི་གནས་ཚད་རེད་དེ་ཚོ་ད་དངོས་གནས་ཧང་སང་ཡོད་རེད། ཡིན་ནའི་གཅིག་འཛིན་སྐྱོང manage བྱེད་སྟངས་ཀྱི་རེད་པ་ཁོ་དེའི་ད་ནུབ་ཕྱོགས་དེ་ཧང་སང་ཡོད་དོ་ཁོ། ཨ་ནི་དེ་འདྲ་བྱས་དུས་ད་དེ་འདྲ་ང་ཚོ་གི AI དེའི་གི་ལས་གཞི་དེ་དེ་རྒྱ་ཆེན་པོ་འགྲོ་ཀྱི་རེད་དེ་འདྲ་བྱས་དུས་ད་ནུབ་ཕྱོགས་གི་གཙུག་ལག་སློབ་གྲྭ་དེ་ཚོའི་ནང་ནས་དེའི་གི་ལས་གཞི་དེ་སྤེལ་ཡོད་རེད་པ་ངེས་མ་རེད།

ཁ་སྐད་དང་ཡི་གེ་ཏིས་ལོ་ཀ་ར་ཆ་རུ་དག་གིས་ལ་ཏིས་དབྱེ་བ་ཆེན་པོ་ར་ཞིག་འདུག་དེ་ནས་སོང་ཙང་ད་རྗེས་མ་དེ་སྨོན་ལམ་དེ་འདྲ་རིག་ནུས AI ནང་ལ་ཡ་ད་ལུ་གྲོ་ལི་ལི་ཚ་མི་ཡ་ཨེ་ན་ཡ་འཕྲུལ་ཆས་དང་དེ་ནས་ཀྱི་མ་ལ་ཡ་མིས་ཕར་སྐད་ཆ་བཤད་ད་ཚུ་ནས་ཕ་ཕ་ཞོ་ལ་ཕ་བཤད་དེ་འཕྲུལ་ཆས་ལ་ཕར་བཤད་པའི་སྐབས་ལ་ཡ་ཕའི་ནས་ནས་ཞོ་ར་དེ་ཡང་ཚུར་བཤད་དེ་ཡི་གེ་ནས་བཤད་བཤད་གི་སྟབས་བདེར་བཏང་ཡིན་ན་ཁ་སྐད་ན་བཤད་ནས་ཡ་བ་ཟིག་ཡིན་ན་གི་ཞི་ལ་གི་ཡ་ཡི་གེ་ན་བཤད་ན་ཅི་འགྲིག་ཡིན་ན་ཡ་ང་ཚོས་ཆོལ་ཁ་གསུམ་ལ་ཡ

ག་ཚོད་མི་ཉམས་རྒྱུན་འཛིན་དང་ཉར་བ་ལ་སོགས་བྱེད་ཡ་རེད་ལྷག་པར་དུ་ད་ལྟའི་ཞབས་འདེགས་ཆེན་པོ་ཅིག་སྒྲུབ་ཐུབ་ཡ་ཅིག་རེ་བ་རེ་རྒྱག་གི་ན།
ལགས་ཡོད་ད་ང་ཚོའི་དམིགས་ཡུལ་མཐར་ཐུག་པ་དེ་རེད་པ་ལགས། དེ་བྱས་དུས་གཅིག་དེ་ད་ང་རང་ཚོའི་ད་ལྟ་བོད་ཀྱི་རྒྱ་ངན་ན་དེ་ཕར་ཅིག་བོད་ཀྱི་རིག་གཞུང་འགྲེམ་སྤེལ་བྱེད་པ་དང་ཚུར། ནུབ་ཕྱོགས་ཀྱི་རིག་གཞུང་ནང་ད་ག་རེ་ཡིན་ན་ཁོ་ཚུར།

དཀའ་ངལ་དུ་བྱས་ཀྱི་བརྒྱ་ཆ་མང་ཤོས་ཤིག་སེལ་ཐུབ་པའི་རེ་བ་ཅིག་བྱེད་ཀྱི་ཡོད། ཨ་ནི་གཉིས་པ་དེ། ད་དེ་འདྲའི་གི་ཀླད་པ་ཅིག་བཟོས་བཞག་པ་ཡིན་ན་ཡང་དེས་ཅིག་གི་ཁར་སོ་རེད་ཅིག་གི་རྒྱལ་ཁབ་ཅིག་དང། ཅིག་གི་དེ་ནང་ཅིག་གི་དབང་ཡོན་ཅིག་ནི་ཁོ་སྟོར་འགྲོ་བ་དང་མེད་པ་བཟོ་ཐུབ་གི་མ་རེད་ཁོ་ཅིག་མེད་པ་བཟོས་ན་ཅིག་ཡོད་རེད་ཁོ། ཅིག་བཟོས་པ་དང་དཔེ་དང་ས་ཡ་དུང་ཕྱུར་བཟོས་པ་གཅིག་པ་རེད་བ་ཁོ་ན་དེ་ཅིག་ཏུ་ཡང་ཁོ། ཅིག་གནས་ཐུབ་ཀྱི་རེད་ཨ་ནི་དེ་ཆེ་ཤོས་དེ་དུས་རབས་ཀྱི་འགྱུར་བ་གྱི་རྗེས་དང་མཐུན་པ་ཅིག་ནི་མུ་མཐུད་ནས། ཁོ་སྐད་ཡིག་དང་སྐད་ཡིག་རེད་དེ་ཡིན་ན་ཡང་ཁོ།

བོད་མི་འཕྲུལ་ལས་ཆེད་ལས་པའི་ལྷན་ཚོགས་རེད་དེ་འདྲས་ཅིག་བཙུགས་ཐུབ་ན་དགེ་མཚན་འགྲོ་ཅིག་གཟིགས་ཀྱི་ན། ལགས་དེ་ཡི་ཁ་སང་ད་ཡོངས་གྲགས་ཀྱི་ཚོགས་འདུ་གང་ལ་ཕྱིན་ནས་ད TCRC གི་འགན་འཁྱེར་ནས་ཚོགས་འདུ་ཅིག་བསྐོངས་ཚར་བ་རེད་ད་ཁོ་ལ group ཅིག་བཟོས་ཡོད་རེད་ཨ་དེ་ནས་བོད་ཆོས་སྲིད་སྐྱོང་གིས་ཁ་སང་ད་མ་འོངས་པའི་ལོ་གཉིས་ཀྱི་ནང་ལོ་ཟླ་རེ་ཟུང་ཚོགས་ཀྱི་ཡིན་ཟེར་དུས་སུ་བཀའ་ཡང་གནང་བྱུང་བྱས་དུས་ད་དེ་རྒྱའི་རུག་རུག་བཟོས་ཡག་པོ་བྱས་པས་ན་ད་ཡག་པོ་འདུག་ནང་དུ་མི་འདུག་ནང་སོང།
ལགས་སོ། ལགས་སོ་དགེ་བཤེས་ལགས་དུས་ཚོད་རྐྱེན་པས་ངའི་ང་ནི་གླེང་མོལ་གྱི་ལེ་ཚན་དེ་དེ་ནས་བསྐྱུར་ཞུ་གི་ཡིན་ནི་ངས་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་ནི་གི་འགན་འཛིན་ཨེ་ནི་དགེ་བཤེས་བློ་བཟང་སྨོན་ལམ་ལགས་ལ་ནི་ང་ཚོ་ལ་དམིགས་བསལ་གྱི་དུས་ཚོད་གནང་བྱས་ལེ་ཚན་དེ་ནང་ཕེབས་པ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ལགས་སོ་དེ་ཆེད་བཀའ་དྲིན་ཆེ། ལགས་སོ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།